གཞོན་སྐྱེས་དང་ཤེས་ཡོན། གཞོན་སྐྱེས་དང་ཤེས་ཡོན། འདི་ག་ཨ་མི་རི་ཀའི་རླུང་འཕྲིན་ཁང་བྷི་ཨོ་ཨེ་ཡི་གཞོན་སྐྱེས་དང་ཤེས་ཡོན་ཅེས་པའི་ལེ་ཚན་འདི་ནི་རང་རིགས་བློ་གསར་གཞོན་སྐྱེས་རྣམས་ཀྱི་ཆེད་དུ་གཙོ་བོ་གཞོན་སྐྱེས་རྣམས་ཀྱི་ངོས་ནས་ཤེས་ཡོན་སློབ་གསོ་དང། ཆབ་སྲིད། མང་གཙོ། འགྲོ་བ་མིའི་ཐོབ་ཐང་དང་གཞོན་སྐྱེས་ཀྱི་མི་ཚེའི་ལོ་རྒྱུས་སོགས། སྤྱི་ཚོགས་ཀྱི་གནད་དོན་གང་ཅིའི་ཐད་བགྲོ་གླེང་དང་བརྗེ་ལེན་བྱེད་རྒྱུར་དམིགས་བསལ་བསྐྲུན་པའི་ལེ་ཚན་དེ་ཡིན་པས་རྣམ་པ་ཚོས་ལེ་ཚན་འདིའི་ནང་ཞལ་པར་བརྒྱུད་དེ་མཉམ་ཞུགས་གནང་རོགས་གནང་ཞུ་བ་དང་ཆབས་ཅིག་ཏུ། ང་ཚོའི་གཟའ་འཁོར་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་དེ་ད་ལྟ་པད་མ་བདེ་ཆེན་ལགས་ཀྱིས་འགོ་འཛུགས་ཞུ་གི་རེད།

རིག་གནས་ཐོག་ལ་མཐོ་རིམ་སློབ་སྦྱོང་གནང་བའི་སྐོར་དང། དེ་དང་འབྲེལ་བའི་ད་ལྟ་ཨ་མེ་རི་ཁའི་མཐོ་རིམ་སློབ་གྲྭའི་ནང་གི་མི་ཚེའི་སྐོར་ལ་ཡང་གླེང་མོལ་ཞུ་ཡ་ཡིན། དེ་རིང་གླེང་མོལ་ཞུ་བ་ལ་ཡང་ད་ལྟ་ཞལ་པར་ཐོག་ནས་མགྲོན་འབོད་ཞུས་པའི་སྐུ་མགྲོན་དེ་ཨ་མེ་རི་ཁའི Texas མངའ་སྡེའི Incarnate Word ཞུ་ཡ་དེ་གའི་གཙུག་ལག་སློབ་གཉེར་ཁང་གི་ནང་ལ་སློབ་སྦྱོང་གནང་མཁན་ངག་དབང་ཆོས་འཛོམས་ལགས་ཡིན། ངག་དབང་ཆོས་འཛོམས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་པད་མ་བདེ་ཆེན་ལགས། ཐུགས་རྗེ་གནང་ངག་དབང་ཆོས་འཛོམས་ལགས་ད་ང་རང་ཚོ

ཆེད་དུ་ཡས་དང། བལ་ཡུལ་ཡང་ན་རྒྱ་གར་ནང་ལོགས་སློབ་སྦྱོང་བྱེད་སྟངས་དང་ཕྱི་རྒྱལ་ནང་ལོགས་སློབ་སྦྱོང་བྱེད་སྟངས་དང་དགེ་རྒན་ནང་ལོགས་དགེ་རྒན་མཉམ་དུ་མཐུན་འབྲེལ་བྱེད་སྟངས་དང་ཚང་མ་བལ་ཡུལ་དང་རྒྱ་གར་ནང་ལོགས་ནི་ཁ་ཁ་ཅིག་ཆགས་ཡོད་དུས་ཨ་ནི་ཧང་སང་ཡས་ཀྱི་གོ་སྐབས་བཟང་པོ་ཞེ་དྲག་ཅིག་རེད་བསམ་གྱི་འདུག་ལ། ཡང་ན་ཞེ་དྲག་ཡག་པོ་ཆགས་སོང། འོ་ལེགས། ཨེ་ནི་ད་ཡིན་དུས་ད་ལྟ་ང་རང་ཚོའི་གཅིག་གི་གོ་སྐབས་ཡག་པོ་བཅུ་ལས་ཁྱེད་རང་མཁས་པའི་གོ་སྐབས་དེ་བཟང་པོ་ཡིན་པ་ལ་ངོས་འཛིན་དང་ཨེ་ནི། དེ་འདྲའི་ཐོག་ནས་སློབ་སྦྱོང་ཧུར་ཐག་འབད་ཐག་གནང་གི་ཡོད་པ་འདི་གསལ་པོ་རེད་ཤག། ད་ག་ནང་བཞིན་ཁྱེད་རང་གིས་ད་ཉམས་མྱོང་ནང་ལ་ཨ་ནི་སློབ་སྦྱོང། མི་ལ་འབྲེལ་བ་བྱེད་ཡག་དང་ཨ་ནི་སློབ་སྦྱོང་བྱེད་ཡག་གོ་སྐབས་དང་དགེ་རྒན་དང་འབྲེལ་བ་བྱེད་ཡག་གསུངས་སྟེ། མང་ཆེས་ཨ་མི་རི་ཀའི་ནང་ལ་སློབ་སྦྱོང་བྱེད་ཁར་ཕེབས་མཁན་ཚོའི། དེ་སྔ་རྒྱ་གར་དང་བལ་ཡུལ་ལ་སོགས་པ་དང་རྒྱལ་ཁབ་གཞན་པ་ནང་སློབ་སྦྱོང་གནང་པ་དང་མི་འདྲ་བའི། ཨ་ནི་དགེ་རྒན་ཚོ་དང་འབྲེལ་བ་བྱེད་བདེ་བོ་ཞེ་པོ་ཡོད་ཚུལ་གསུངས་པས་ཁྱེད་རང་ལ་ཡག་གི། ད་དགེ་རྒན་འབྲེལ་བ་བྱེད་བདེ་བོ་གསུངས་དུས་དགེ་རྒན་དང་འབྲེལ་བ་ག་འདྲ་ག་འདྲ་འདྲ་བོ་བྱེད་དགོས་རེད་འཛིན་གྲྭའི་ནང་སྤྱི་བོ་མེན་པ་འདི་འདྲ་གསུངས་དགོས་རེད། ན། འཛིན་གྲྭའི་ནང་ལོགས་ལ་ཡིན་པ་ཡིན་ན། དཔེར་ན་ཆ་བཞག་ན་བལ་ཡུལ་དང་རྒྱ་གར་ལ་ཆ་བཞག་ན་ང་རང་ཚོ་དགེ་རྒན་ལ་ཞེད་སྣང་དང་འཚེར་སྣང་ནི་ཧང་སངས་ཡག་གི་ཆེན་པོ་བྱས། དྲི་བ་དྲིས་འདོད་ཡོད་ན་ཡང་ཡང་དགེ་ལགས་ལ་ཞེད་སྣང་འཚེར་སྣང་དོགས་གཞི་ཐོག་ནས་ནི་ཁག་པོ་ཞེ་དྲག་ཅིག་ང་རང་ལ་ཡིན་ན་དེ་འདྲའི་ཁག་པོ་ཞེ་དྲག་ཡོང་གི་ཡོད་ངོ་མ་ཡིན་ན། ད་དེ་ལ་ཡིན་ན་དགེ་རྒན་དང་མཉམ་དུ་འཛིན་གྲྭ་ལ་ཡིན་པ་ཡིན་ན་དྲི་བ་དྲིས་ཡ་ལས་སླ་པོ་ཞེ་དྲག་དགེ་རྒན་དང་སློབ་ཕྲུག་གི་བར་ལ་ཡང་ནི gap ཆེན་པོ་མེད། དྲི་བ་བྱས་ན་དྲི་བ་བྱེད་ཡས་ལས་སླ་བ་འཛིན་གྲྭ། སོགས་ལ་ཡིན་པ་ཡིན་ན་དགེ་རྒན་ལ་ཨིམེལ་བཏང་ཡས་དང་ཧྥོན་བཏང་ཡས་དང་དེ་འདྲའི་ཐོག་དྲི་བ་བྱས། ཡང་ན་སོ་སོ་ཐུག་འདོད་ཡོད་ན Appointment དེ་འདྲ་ལེན་ནས་ལམ་སེང་ཐུག་ག་འགྲོ་ཡས་དང་དེ་འདྲས་ཀི་ཐོག་འབྲེལ་བ་བྱེད་ཡས་དེ་འདྲས་ལམ་བྱས་དང་དེ་ལས་སླ་བ་ཞེ་དྲག་ཞིག་མཐོང་སོང་ལ། ལོ་ལེགས་སོ་དེ་ཡི་གི་ཨེ་ནི་ཁེ་ཕན་ག་རེ་ག་རེ་ཡོང་གི་འདུག་ཨེ། ཁེ་ཕན་དཔེར་ན་ཆ་བཞག་ན་བལ་ཡུལ་ལ་ཡིན་པ་ཡིན་ན་ད་ནང་ལས་དེ་འདྲས་བྱེད་དགོས་ནས་ད་གི་ས་ལ་ཡོད་དུས་ག་རེ་གསུངས་པ་དེ་མ་གཞི། གཞན་པ་ཁ་པར་བཏང་ནས་ཡང་ན་ཨི་མེལ་བརྒྱུད་ནས་འབྲེལ་བ་བྱེད་ཡས་མི་འདུག་ག་རེ་སོ་སོའི་འཛིན་གྲྭའི་ནང་ལོགས་ལ་ག་རེ་མགོ་ཚོད་པ་དེ་མ་གཞི། དམིགས་བསལ་གྱིས་ཡང་སྦྱོང་བརྡར་བྱེད་ཡས་དང་དེ་འདྲའི་གོ་སྐབས་རག་གི་ཡོད་མ་རེད་པ་དེ་ལ་ཡིན་ན་ནི་ཡང་མགོ་མ་ཚོད་ཡང་འགྱོད་བསྐྱར་ནས་བསྐྱར་དུ་ཡང་དགེ་རྒན་ལ་ཞུ་དག་བྱེད་ཡས་བཏང་ཡས་དང་དེ་འདྲ་བྱས་ནས་ཨ་ནི་དཔེར་ན་ཆ་བཞག་ན་ཡིག་ཚད་ལ་ཨང་ཀི་ཡག་ག་རེ།

འཛིན་གྲྭའི་ནང་ལོགས་ལ་ཡིན་པ་ཡིན་ན་ད་དང་པོ་དངོས་ལ་ད་སོ་སོའི། འཛིན་གྲྭ་ཉི་མ་དང་པོ་འདི་ལ་སོ་སོའི་ངོ་སྤྲོད་བྱེད་དུས་ད་ཨ་ང་ངག་དབང་ཆོས་འཛོམས་ཡིན་ཨ་ང་བོད་པ་ཡིན་འཛིན་གྲྭའི། ནི་མི་སློབ་ཕྲུག་དང་དགེ་རྒན་ཚང་མ་ཧ་ལས། ག་བ་ལ་རེད་བོད་པ་བོད་པའི་སྐོར་ལ་ནི་ཧ་གོ་མཁན་མི་དཔེ་ཉུང་ཉུང་རེད་ཤག་པ། ཨ་ནི་ད་དང་པོ་དངོས་ལ་རང་འཛིན་གྲྭའི་ནང་ལོགས་ལ་ངོ་སྤྲོད་བྱེད་དུས་ཁོ་རང་ནི་ཨ་ནི་བོད་ཀྱི་སྐོར་ལ་ངོ་སྤྲོད་བྱེད་ཡས་དང། བོད་དེ་ག་འདྲ་ཡིན་མིན་དང་བོད་ཀྱི་ལོ་རྒྱུས་དང་དེ་འདྲའི་ཨ་ནི་བོད་ཀྱི་ངོ་སྤྲོད་བྱེད་ཡས་ཀྱི་གོ་སྐབས་ཧང་སང་ཡ་ཡག་པོ་རག་གི་འདུག་ར།

ལོ་ལེགས་བལ་ཡུལ་ནང་སློབ་སྦྱོང་གནང་བྱས་བྱས་ནི་ད་ད་དུང་ཨ་མི་རི་ཀའི་ནང་ལ་སློབ་སྦྱོང་དེ་ལས་མཐོ་བ་གནང་གི་ཡོད་རེད་བྱས་ཙང། དེ་འདྲའི་གི་ཅིག་སློབ་སྦྱོང་གནང་བའི་གི་བརྒྱུད་རིམ་ནང་ལ་ཡང་ད་ཁྱེད་རང་ཨ་མི་རི་ཀའི་ནང་མཐོ་བ་ག་རེ་སྦྱང་ཐུབ་པ་རེ་བྱུང་གནང་སོང་དེ་སྦྱངས་པའི་གི་ཨེ་ནི། ཅིག་བཀའ་དྲིན་གྱིས་མ་འོངས་པ་ལ་ཡང་ཁྱེད་རང་ལ་ཨེ་ནི་ལས་རིགས་ཡིན་ནའི་རེད་ཕྱག་ལས་ག་རེ་འདྲ་བ་འདྲ་གནང་ཐུབ་ཡག་གི་ཆ་རྐྱེན་ཆགས་ཀི་ཡོད་རེད། ཨ་ལས་ལས་སེ། ཨ་ང་རང་བལ་ཡུལ་ནང་ལོགས་ལ Under Graduate དེ་བྱེད་དུས་ག་ནས་ད་སློབ་ཚན་དང་མང་ཆེ་འདྲ་བོ་འདྲ་བོ་རེད་འདུག་དེ་ལ་ཡིན་ན་ཡང་སློབ་སྦྱོང་བྱེད་སྟངས་འདི་ཧ་སང་ཡས་ཀྱི་ཁག་ཁག་འདུག་ར། བལ་ཡུལ་ལ་ཆ་བཞག་ན་སློབ་སྦྱོང་ཁོ་རང་འབྲི་ཡས་དང་ཀློག་ཡས་དང་འབྲི་ཡས་དང་ཀློག་ཡས་རང་མ་གཞི། དེ་ལ་ཡིན་པ་ཡིན་ན་ཚང་མ་དཔེ Practical ཨ་འཛིན་གྲྭའི་ནང་ལོགས་ལ།

གལ་སྲིད་ཕར་ལ་ཡིན་པ་ཅིག་ཙམ་མང་ཆེ Theoretical ར། སློབ་སྦྱོང་སྦྱང་ཡས་དང་འབྲི་ཡས་དང་ཡིག་ཚད་ལ་སྦྱང་ཡས་ཡིག་ཚད་འབྲི་ཡས་དང་དེ་འདྲའི་མ་གཞི་ནམ་ཞར་རྒྱུན་དུ་ནི། Practical དེ་འདྲའི་བྱེད་ཡོད་མ་རེད་འོ་དེ་ནི་ཧང་སང་ཡས་ཀྱི་ཁག་ཁག་མཐོང་གི་འདུག་ར་ཨ་ནི་མ་འོངས་པ་ཕན་ཐོགས་གི་རེད་བསམ་གྱི་འདུག་ཨ་ནི་མ་འོངས་པ་ཨ་ནི་ང་རང་ད་ལྟ་སློབ་ཚན་དེ་ཚོང་གི་སྐོར་ལ་རེད་ཨ་ནི་མ་འོངས་པ་བོད་མིའི་སྒྲིག་འཛུགས་ནང་ལོགས་ལ་ཡང་ཚོང་ཚོང་རིག།

ད་དཔེར་ན་ཆ་བཞག་ན་ང་ཚོ་ད་བལ་ཡུལ་ལ་ཡང་ན་རྒྱ་གར་ལ་ཆ་བཞག་པ་ན་དཔེ་མཛོད་ཁང་ཡོད་རེད་དེ་ལ་དཔེ་མཛོད་དེ་ད་ཀློག་དེབ་རང་མ་གཞི Computer ནང་ལོགས་ལ་འཛུལ་ནས་ཨ་ནི་ཡོད་མ་རེད་པ། ད་དེ་འདྲ་འདྲ་མི་འདྲ་ཙང་ཡ་ད་ད་ལྟ་དེ་ལ་ཡིན་ན་མི་ཚང་མ་ཨ Library ལ་ཡོད་རེད Library ད་ང་དང་པོ་དངོས་ལ Library ལ་ཡོད་རེད་ལབ་དུས་ཨ་ཀློག་དེབ Library ནང་ལོགས་ཀློག་དེབ་ཡོད་རེད་པ་ཨ་ནི་ད་ཀློག་དེབ་དེ་ཚོ་ཀློག་བྱེད་ཡས་རེད་བསམ།
ཨ་ལས་དཔེ་མཛོད་ནང་ལ།
ལའོ་ད་རྗེས་ནས་བྱེད་དུས།